ད་ཚིག་ཕྱེད་ཀ་དེ་མར་འཁྱེར་རྒྱུ། མར་འཁྱེར་ནས། དེ་ནི་མ་ཟིན་དགུ། དེ་ནི་མ་དེ་ནི་ཟིན་མ་ཟིན་གྱི་རབ་དབྱེ་བཤད་རྒྱུ། མ་ཟིན་དགུ། བརྒྱད་པོ་དེ་དག་རྣམས་དང་སྒྲ། དགུ་པོ་གཞན་ནི་རྣམ་པ་གཉིས་ཟེར་དུས་ཨང་ད་ཚིག་བུ་དེ་བར་དུ་རེད། ཚིག་རྐང། ཕྱེད་དང་གསུམ་ཡིན་པ་རེད། ཚིག་རྐང་ཕྱེད་དང་གསུམ་བྱས། ཁམས་བཅོ་བརྒྱད་ཀྱི་ནང་ནས་མ་ཟིན་པ་ཡིན་པ་ག་ཚོད་ཡོད་ཟེར་ན་མ་ཟིན་དགུ།

དཔེར་ན། མིག་སོགས་དབང་པོ་ལྔ་བྱས། དེ་ནི་མིག་སོགས་དབང་པོ་ལྔ་ལ་ཟིན་པ་ཡང་ཡོད་མ་ཟིན་པ་ཡང་ཡོད་རེད་པས། མིག་སོགས་དབང་པོ་ལྔ་ད་ལྟ་བ་དེ་བྱས་དེ་ཡིན་ན་ཟིན་པ་ཡིན་དེ་ལ་ཕན་གནོད་བྱས་ན་ཚོར་བ་བདེ་སྡུག་སྐྱེ་གི་རེད། ད་འདས་པ་དང་མ་འོངས་པ་གཉིས་པོ་དེ་མ་ཟིན་པ་ཡིན་དེ་ལ་ཕན་གནོད་བྱས་ན་འདས་པ་ནི་འགགས་ཚར་བ་རེད་མ་འོངས་པ་ད་ནས་སྐྱེ་རྒྱུ་རེད་དེ་ལ་ཕན་གནོད་བྱས་ན་བདེ་སྡུག་སྐྱེ་གི་མ་རེད།

ཨོ་ཐུགས་གཡས་ཆེ་གཡས་ཆེ་དགོས་ལ་དཔེར་ན་གཟུགས། དྲི། རོ། རེག་བྱ་དེ་བཞི་པོ་དེ་ལ། དུས་སུ་ཞིབ་ཚགས་མ་བྱས་ན། དབང་པོ་དང། ལག་གི་སྟབས་བདེ་པོ་རྒྱག་ས་མི་འདུག་དབང་པོ་ལྔ་པོ་ཡིན་ན། སྤྱིར་བཏང་དེ་ཁོ་རྒྱུད་ཀྱིས་བསྡུས་པ་རེད་བ། མིག་གི་ཁམས་རྣ་བའི་ཁམས་སྣ་ཡི་ཁམས་ལྕེའི་ཁམས་ལུས་ཀྱི་ཁམས་ལྔ་བྱས་ལྔ་པོ་དེ་རྒྱུད་ཀྱིས་བསྡུས་པ་རེད་བ། རྒྱུད་ཀྱིས་བསྡུས་པ་ཡིན་ཙང་ད་དེ་ལ་ཟིན་མ་ཟིན་གཉིས་ཕྱེ་དུས་ཁ་གསལ་ན།